ཉེ་ཆར་ཏོག་ནད Omicron ཁྱབ་གདལ་ཇེ་མང་དུ་འགྲོ་བཞིན་ཡོད་པས། Booster ཞེས་སྔོན་འགོག་གི་ནུས་པ་གོང་འཕེལ་ཆེད་འགོག་ཁབ་འཕར་མ་དེ་རྒྱག་དགོས་པར་ནན་སྐུལ་བྱེད་བཞིན་ཡོད་པ་རེད། འོན་ཀྱང། ཏོག་ནད་འགོག་ཁབ་བརྒྱབ་ཟིན་པ་རྣམས་ཀྱིས་སླར་ཡང Booster སྨན་ཁབ་རྒྱག་དགོས་དོན་གང་ཡིན་ནམ། ད་ཆ་ཨོ་སི་ཀྲི་ལི་ཡའི་མི་ས་ཡ་གཅིག་ལྷག་ཙམ་ཞིག་ལ Booster སྨན་ཁབ་རྒྱག་གྲུབ་པ་རེད་འདུག་འོན་ཀྱང་རྒྱལ་སྤྱིའི་ནང་དམ་བསྒྲགས་ལྷོད་ཡངས་བཏང་བ་དང་ཏོག་ནད་པའི་གྲངས་ཚད་འཕར་བཞིན་ཡོད་པའི་གནས་སྟངས་འོག་ཏོག་ནད་འགོག་ཁབ་རིམ་པ་གསུམ་པ་དེ་མཐའ་མ་ཡིན་པ་ཁྱབ་པ་མེད་པ་རེད་འདུག

ཡང་ལྕམ Cromer ལགས་ཀྱིས་ཏོག་ནད་འགོག་ཁབ་དེ་དུས་རྒྱུན་གྱི་ཆམ་ནད་འགོག་ཁབ་དང་བསྡུར་ནས་ཁོང་མོས་གསུངས་དོན། ད་ལྟ་ཡོད་བཞིན་པའི་ནད་འབུ་དང་བསྡུར་ན་ང་ཚོ་ཚང་མ་ལོ་ལྟར་ཆམ་ནད་འགོག་ཁབ་རྒྱག་གི་ཡོད་ཀྱང་དེ Booster སྨན་ཁབ་ལྟ་བུ་དམིགས་བསལ་ཞིག་བརྩི་གི་མེད། ཨོ་སི་ཀྲི་ལི་ཡའི་གཞུང་གི་ངོས་ནས་ཏོག་ནད་རིགས་གསར་པ Omicron ཁྱབ་གདལ་ལས་འགོག་སྲུང་ཆེད Booster སྨན་ཁབ་མི་དམངས་ལ་འགྲེམས་སྤེལ་མྱུར་དུ་བཏང་བཞིན་ཡོད་པ་རེད། དེ་ཡང། ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་བར་ཨོ་སི་ཀྲི་ལི་ཡའི་ནང Booster སྨན་ཁབ་ས་ཡ་གཅིག་དང་ཕྱེད་ཀ་ཙམ་བརྒྱབ་ཟིན་པ་ཡིན་འདུག་སྤྱི་སྨན་པ Danielle McMullen ལགས་ནི་ཨོ་སི་ཀྲི་ལི་ཡའི་སྨན་དོན་ལྷན་ཚོགས་ཀྱི New South Wales ནང་ཡོད་པའི་ཡན་ལག་གི་འགན་འཛིན་ཡིན་པ་རེད། ཁོང་གིས་ད་ལྟའི་གནས་སྟངས་འོག Booster སྨན་ཁབ་དེ་མི་དམངས་ལ་གང་མགྱོགས་རྒྱག་དགོས་པའི་སྐོར་གསུངས་དོན། མི་དམངས་ཀྱི་ཁྲོད་དུ་དངངས་འཚབ་སྐྱེ་དགོས་པ་གང་ཡང་མེད། གང་ཡིན་ཟེར་ན་ཉམས་ཞིབ་བརྒྱུད་ཏོག་ནད་འགོག་ཁབ་དང་པོ་དང་གཉིས་པ་དེ་གཉིས་ཀྱིས་དུས་ཚོད་གང་འཚམ་བར་ནད་འགོག་སྲུང་སྐྱོབ་སྤྲོད་ཀྱི་ཡོད་པ་ཐོན་ཡོད། འོན་ཀྱང་ལོ་རྗེས་མར་ང་ཚོར Booster སྨན་ཁབ་ཐེངས་འགའ་ཤས་ཤིག་རྒྱག་དགོས་ཀྱི་ཡོད་པ་གསལ་པོ་རེད། དེ་ཡང། ལོ་ན་བཅུ་བདུན་ཡན་ཆད། ཏོག་ནད་སྨན་ཁབ་ཐེངས་གཉིས་པ་དེ་བརྒྱབ་ནས་ཟླ་བ་ལྔ་ཟིན་པ་རྣམས Booster སྨན་ཁབ་དེ་རྒྱག་དགོས་པ་ཡིན་འདུག་ཨོ་སི་ཀྲི་ལི་ཡའི་སྨན་ཁབ་ལམ་སྟོན་ཁང་གིས། ཁྱེད་ཀྱིས་ཏོག་ནད་ཁབ་དང་པོ་དེ་གང་ཞིག་བརྒྱབ་ཡོད་མིན་ལ་མ་ལྟོས་པར Booster སྨན་ཁབ་དེ། Pfizer དང Moderna གཉིས་གང་རུང་ཞིག་རྒྱག་དགོས་པར་ལམ་སྟོན་གནང་ཡོད་པ་རེད། དེ་བཞིན Doherty ལྟེ་གནས་ཁང་གི་ནད་འགོག་སྲུང་སྐྱོབ་ནུས་པའི་ཆེད་མཁས་པ་ལྕམ Jennifer Juno ལགས་ཀྱིས Booster སྨན་ཁབ་བརྒྱབ་ན་ནད་འགོག་སྲུང་སྐྱོབ་ཀྱི་ནུས་པ་ཤུགས་ཇེ་ཆེར་འགྲོ་ཡི་ཡོད་པའི་སྐོར་འགྲེལ་བརྗོད་དེ་ལྟར་གནང་འདུག།
ང་ཚོས་ཉམས་ཞིབ་བྱས་པར་ལྟར་ན་ཏོག་ནད་འགོག་ཁབ་དང་པོ་གཉིས་པ་བརྒྱབ་པ་ལས Booster སྨན་ཁབ་བརྒྱབ་ཟིན་རྗེས་ནད་འགོག་གི་ནུས་ཤུགས་དེ་བས་ཤུགས་ཆེ་རུ་འགྲོ་ཡི་ཡོད་པ་ཐོན་ཡོད་པས་དེ་ང་ཚོ་ཚང་མར་གཏམ་བཟང་ཞིག་རེད། གནས་ཚུལ་དེ་ནི SBS གི་གསར་འགོད་པ Steven Trask ལགས་ཀྱིས་ཕྱོགས་སྒྲིག་གནང་བ་དང། ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།
Australia བོད་པའི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོང་ཆེད sbs.com.au/tibetan ཐོག་བསྐྱོད་རོགས།